བོད་ཀྱི་ཤར་རྒྱུད་གསེར་ཆེན་རྫོང་ནང་དུ་བོད་པའི་འབྲོག་པ་ཚོའི་འཚོ་བའི་ཐད་ལ་ས་གནས་རྒྱ་མིའི་སྲིད་དབང་གིས་འགལ་རྐྱེན་བཟོས་པ་མ་ཚད་བོད་པར་ཉེས་རྡུང་བཏང་པའི་གནས་ཚུལ་བྱུང་སྟེ་ས་གནས་བོད་མི་ཚོས་ཞི་རྒོལ་གནང་གི་ཡོད་པའི་སྐོར་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་ཏཱ་ལའི་བླ་མ་མཆོག་གིས་ཨ་རིའི་མངའ་སྡེ་ཁོ་ལོ་ར་ཏོའི་ནང་མི་དམངས་སྟོང་ཚོར་བློ་སྦྱོང་གི་ཆོས་འབྲེལ་དང་ཤེས་ཡོན་གྱི་རྣམ་དཔྱོད་སྐོར་ལ་མང་ཚོགས་ལ་བཀའ་སློབ་སོགས་ཀྱི་མཛད་འཕྲིན་ཅི་མཆིས་མཛད་པའི་སྐོར། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རེས་གཟའ་ལྷག་པའི་ཉིན་ཨ་རིའི་སོལ་ལེག་གྲོང་ཁྱེར་དུ་བོད་མི་རྣམས་ལ་བཀའ་སློབ་དང་ཆོས་འབྲེལ་གནང་པ་དང་དེའི་སྔོན་དུ་ཝེད་ནམ་གྱི་མི་སྡེར་ཆོས་འབྲེལ་མཛད་པ་དང་དེ་བཞིན་གྱིས་གཟའ་འཁོར་འདིའི་བོད་དང་འཛམ་གླིང་གི་གནས་ཚུལ་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་ཤར་རྒྱུད་གསེར་ཆེན་རྫོང་ནང་གི་ལུང་པ་སྤྲེལ་ནག་ཟེར་བར་བོད་པའི་འབྲོག་པ་ཚོའི་འཚོ་བའི་ཐད་ལ་ས་གནས་རྒྱ་མིའི་སྲིད་དབང་གིས་འགལ་རྐྱེན་བཟོས་པ་མ་ཚད་བོད་པ་ཚོར་ཉེས་རྡུང་བཏང་པའི་གནས་ཚུལ་བྱུང་སྟེ། ས་གནས་ཀྱི་དབང་འཛིན་པ་ཚོའི་བྱེད་སྟངས་ལ་བོད་མིས་ཞི་རྒོལ་བྱུང་འདུག་ཚེ་རིང་སྐྱིད་ལགས་ཀྱིས་གནས་ཚུལ་ངོ་སྤྲོད་གནང་གི་རེད། བརྙན་པར་འདི་ནི་མཚོ་སྔོན་པོ་གི་མཚོ་མཐའི་སྤྲེལ་ནག་ཡུལ་ཚོའི་དཀར་ལ་སྡེ་བ་གི་བོད་མི་ཚོས་རང་ས་རང་ཡུལ་ནས་གུར་ཕུག་སྟེ་ཚོང་ལས་ཙག་ཙིག་རེ་གཉེར་བ་དེ་ལ་རྫོང་སྲིད་གཞུང་གིས་བཀག་སྡོམ་བྱས་པར་ཞི་བའི་ངོ་རྒོལ་བྱེད་སྐབས་ས་གནས་འགོ་ཁྲིད་ཚོས་བདེ་སྲུང་དམག་མི་ཁྲིད་ཡོང་སྟེ་མང་ཚོགས་ལ་གཅར་རྡུང་བྱས་པ་དེ་རེད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྱོར་བའི་བརྙན་པར་འདི་རྣམས་ཀྱི་ནང་བོད་མི་ཚོས་སྐད་ཆ་བཤད་པ་ལས་གནས་ཚུལ་ཤེས་གསལ་ཡིན་ན་ཁ་སང་སྟེ་ཟླ་དྲུག་པ་གི་ཚེས་ཉི་ཤུ་རྩ་གསུམ་གྱི་ཉིན་ལ་ས་གནས་བོད་མི་ཚོས་ང་ཚོ་འཚོ་གནས་བྱ་དགོས་ང་ཚོས་ཟ་མ་ཟ་དགོས་ཞེས་རྒྱ་ཡིག་གིས་བྲིས་ཡོད་རྒྱུ་གི་འཕྲེད་དར་བཟུང་སྟེ་ཞི་བའི་དགོས་འདུན་སྟོན་པ་དང་ས་གནས་དུ་ཞིམ་པོ་བྲིས་པའི་འཕྲེད་དར་སྣ་ཚོགས་བཀལ་བའི་སྐབས་སུ་ཀོང་ཧྭ་རྫོང་གི་དམར་ཤོག་དྲུང་ཆེ་གཞོན་པ་འབྲུག་བྱམས་ཞུ་བ་དང་ཞང་ཀྲང་གཉིས་ཀྱིས་བདེ་སྲུང་དམག་མི་ཕོན་ཆེ་ཁྲིད་ཡོང་ནས་ཞི་བའི་ངོ་རྒོལ་བ་གི་ཁྲོད་ནས་མི་ཁག་ཅིག་ལ་རྡུང་རྡེག་ཚབས་ཆེ་བཏང་ཡོད་འདུག་གཞན་ཡང་རྫོང་གི་དམར་ཤོག་དྲུང་ཆེ་གཞོན་པ་འདིས་ས་གནས་མང་ཚོགས་ལ་གནས་འདི་རུ་བོད་མིས་རས་གུར་བརྒྱབ་སྟེ་ཚོང་ལས་གཉེར་བ་ནི་ཁྲིམས་འགལ་ཡིན་ཚུལ་གྱི་འཇིགས་སྣང་སྐུལ་བའི་གཏམ་བཤད་བྱས་ཡོད་འདུག། ལོ་སྔོན་མ་དཀར་ལ་སྡེ་བ་གཙོས་བྱས་རྒྱུ་གི་མཚོ་སྔོན་པོ་གི་མཚོ་མཐའི་འབྲོག་པ་ཚོས་ཁང་བ་རེ་བརྒྱབ་སྟེ་ཡུལ་སྐོར་བ་ལ་སྣེ་ལེན་བྱེད་པ་སོགས་ཀྱི་ཚོང་ལས་གཉེར་བའི་སྐབས་སུ་གཞུང་གིས་ཁང་བ་རྒྱག་མི་ཆོག་པར་གཏོར་དགོས་ཚུལ་དང་རས་གུར་ཕུག་ཆོག་པར་བརྗོད་པས་འབྲོག་དམངས་ཀྱིས་རས་གུར་ཕུག་སྟེ་ཚོང་ལས་གཉེར་བའི་སྐབས་སུ་ད་ལྟ་དེ་ཡང་བཀག་སྡོམ་བྱེད་བཞིན་པ་རེད་འདུག་ཡང་མཚོ་སྔོན་པོ་གི་མཐའ་སྐོར་དུ་རྒྱ་ནག་གཞུང་འབྲེལ་དང་ཁེ་ལས་ཚོགས་པ་ཚོས་མཉམ་ལས་ཀྱི་ཐོག་གཞུང་ལམ་དང་ཡུལ་སྐོར་ལྟེ་གནས་མགྲོན་ཁང་སོགས་རྒྱ་ཆེན་པོ་འཛུགས་སྐྲུན་བྱེད་བཞིན་ཡོད་པས་མཚོ་མཐའི་འབྲོག་པ་ཚོའི་སྒོ་ཕྱུགས་འཚོ་སྐྱོང་གི་ས་ཁོངས་ཇེ་ཆུང་དུ་གཏོང་བཞིན་པ་རེད་འདུག་དེ་བཞིན་རྒྱ་ནག་ནང་གི་བཟོ་ཚོང་ཁང་ཁག་གིས་མ་རྩ་བཞག་པའི་ཚོང་ལས་བྱེད་སྒོ་ཇེ་ཆེར་སོང་བའི་སྐབས་སུ་འབྲོག་པ་ཚོས་ཀྱང་རང་གི་མཐོང་ལམ་ནས་རང་ས་རང་ཡུལ་གྱི་ཁོར་ཡུག་ལ་བརྟེན་ནས་རྒྱ་རིགས་ཚོས་དཔལ་འབྱོར་འཚོལ་སྒྲུབ་ཧ་ཅང་ཆེན་པོ་བྱེད་བཞིན་པ་མཐོང་སྟེ་གདོད་མ་ནས་འབྲོག་པ་མང་ཚོགས་འཚོ་གནས་བྱ་ས་གི་ས་ཁུལ་ཁ་ཤས་སུ་ཁང་བ་བརྒྱབ་སྟེ་ཟ་ཁང་དང་ཇ་ཁང། མགྲོན་ཁང་སོགས་ཆུང་ཆུང་རེ་བཟུང་བ་དེ་ལ་ལོ་སྔོན་མ་ནས་སྲིད་གཞུང་གིས་ཁང་བ་གཏན་ནས་རྒྱག་མི་ཆོག་པ་གི་བཀའ་བཏང་བ་མ་ཟད། དཔེར་མཚོན་གཞན་ཞིག་ལ་ཟླ་བ་འདིའི་ཟླ་མགོ་ལ་ཐེངས་འདིའི་གནས་ཚུལ་བྱུང་སའི་ས་ཆ་འདིའི་ཁྱིམ་མཚེས་མཚོ་སྔོན་པོའི་རྟ་ནག་མ་ནས་ཀྱང་ཁང་བ་རྣམས་གཞུང་གིས་འཕྲུལ་ཆས་ཁྱེར་ཡོང་ནས་བཙན་གྱིས་གཏོར་བཤིག་བཏང་ཡོང་རྒྱུ་གི་གནས་ཚུལ་བརྒྱུད་ལམ་ཁག་ཏུ་མཐོང་ཡོད་པ་རེད། ཡང་གནས་ཚུལ་འགྲེལ་བརྗོད་པ་འགས་རྫོང་སྲིད་གཞུང་གིས་ཁང་བ་རྒྱག་མཁན་དང་ཚོང་ལས་གཉེར་མཁན་ལ་ཁྲིམས་ཀྱི་ཡིག་ཆ་དགོས་ཞེས་བཤད་པ་ལྟར་དུ་མང་ཚོགས་རྣམས་རྫོང་སྲིད་གཞུང་དུ་ཁྲིམས་མཐུན་གྱི་ཡིག་ཆ་བཟོ་བར་སྐྱོད་པའི་སྐབས་སུ་གལ་ཏེ་མ་རྩ་རྒྱ་སྒོར་ས་ཡ་ཁ་ཤས་མེད་པ་ཡིན་ན་ས་ཁུལ་དེ་ཚོ་ལ་ཚོང་ལས་གཉེར་བའི་ཁྲིམས་མཐུན་གྱི་ཡིག་ཆ་སྤྲོད་མི་ཆོག་པ་གི་ཁྲིམས་ལུགས་ཡོད་ཚུལ་བཤད་ཡོད་འདུག་མང་ཚོགས་ཀྱིས་ཁྲིམས་མཐུན་གྱི་ཡིག་ཆ་རག་ཐུབ་མེད་པ་རེད་ལ། རྫོང་སྲིད་གཞུང་གིས་བོད་མི་མང་ཚོགས་ལ་བལྟས་ཏེ་ཁྲིམས་གསར་བ་བཟོས་པ་དང་ཁྲིམས་དེ་ལྟར་ན་མང་ཚོགས་དུས་ནམ་ཡང་རང་ས་རང་ཡུལ་དུ་རང་ཉིད་ཁྲིམས་མཐུན་གྱི་ཐོག་འཚོ་གནས་བྱ་མི་ཐུབ་པར་བཟོས་པ་ཁྲིམས་གསར་བ་དེ་ཚོ་རྒྱ་ནག་གི་འབྱོར་ལྡན་པ་ཚོ་ཁོ་ནའི་ཆེད་དུ་བཟོས་པ་ལྟ་བུ་གྱུར་ཡོད་པ་རེད་ཅེས་བརྗོད་སོང། ད་ལྟ་བོད་མི་ཚོར་དཔལ་འབྱོར་གྱི་འཕེལ་རྒྱས་དང་འཛུགས་སྐྲུན་གྱི་དབར་ནས་རང་གི་ས་ཆའི་བདག་དབང་ཤོར་བའི་གནས་ཚུལ་བྱུང་བཞིན་པ་རེད་འདུག

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་ཏཱ་ལའི་བླ་མ་མཆོག་རེས་གཟའ་པ་སངས་ཉིན་ཨ་རིའི་མངའ་སྡེ་ཨིན་ཌི་ཡ་ནའི་རྒྱལ་ས Indianapolis ལ་ཆིབས་བསྒྱུར་ཞབས་སོར་འཁོད་ཀྱི་འདུག་པ་དང། ཁ་སང་རེས་གཟའ་ཕུར་བུའི་ཉིན་ཨ་རིའི་མངའ་སྡེ Colorado ནང་ལ་མི་མང་སྟོང་ཚོར་བློ་སྦྱོང་གི་ཆོས་འབྲེལ་དང་ཤེས་ཡོན་གྱི་རྣམ་དཔྱོད་སྐོར་ལ་མང་ཚོགས་ལ་བཀའ་སློབ་སོགས་ཀྱི་མཛད་འཕྲིན་ཅི་ཆེ་མཛད་པ། ས་གནས་ལ་ཕྱིན་མཁན་གསར་འགོད་པ་པད་མ་རྡོ་རྗེ་ལགས་ཀྱིས་ཐོག་མར་སྤྱན་འདྲེན་གནང་གི་རེད།
གོང་ས་མཆོག་གིས་ཨ་རིའི་གྲོང་ཁྱེར Boulder ནང་བློ་སྦྱོང་ཚིགས་བརྒྱད་མའི་ཆོས་འབྲེལ་བསྩལ་བ་དང། བྱམས་བརྩེ་དང་བློ་གྲོས་སྤེལ་བའི་ཤེས་ཡོན་སྤྲོད་པ་ཞེས་པའི་བརྗོད་གཞིའི་ཐོག་མང་ཚོགས་ལ་གསུང་བཤད་གནང་བ་རེད། གཟའ་ཕུར་བུའི་ཉིན་གྱི་ཞོགས་པར་གོང་ས་མཆོག་ཚོགས་ཁང་དུ་ཕེབས་ཁར། ཁོ་ལོ་ར་དོ་བོད་མིའི་སྤྱི་མཐུན་ཚོགས་པའི་ལོ་ཆུང་བྱིས་པ་རྣམས་ཀྱིས་ཚོགས་ཁང་དུ་ཕེབས་པའི་ཆོས་ཞུ་བ་རྣམས་ལ་གཞས་སྣ་འཁྲབ་སྟོན་མང་དུ་ཞུས་པ་དང། གོང་ས་མཆོག་ཕེབས་མཚམས་སུ་གླུ་གཞས་ཀྱི་མཆོད་པ་འབུལ་ཡོད།

དེ་རིང་ནི་རྟེན་འབྲེལ་གྱི་ཉིན་མོ་ཞིག་དང། ང་ལ་མཚོན་ན་གོང་ས་མཆོག་གི་ཞལ་དངོས་སུ་མཇལ་རྒྱུ་དང། གསུང་དངོས་སུ་ཐོས་རྒྱུ་ནི་མི་ཚེ་གི་རེ་སྨོན་ཞིག་ཡིན། ད་ལྟ་གོང་ས་མཆོག་སྐུ་དངོས་སུ་འདིར་ཕེབས་ནས Boulder གྲོང་ཁྱེར་བྱིན་གྱིས་བརླབས་ཡོད་ལུགས་ཅེས་གསུངས་ཡོད། གྲོང་ཁྱེར་སྤྱི་ཁྱབ་ལགས་ཀྱིས་ད་རུང་གོང་ས་མཆོག་ལ Boulder ནི་ལྕགས་རྟ་བཞོན་མཁན་མང་ཤོས་ཀྱི་གྲོང་ཁྱེར་ཞིག་ཡིན་པ་མཚོན་ཆེད་དུ་ལག་རྟགས་ཤིག་ཀྱང་འབུལ་ཡོད་པ་རེད། ཁོ་ལོ་ར་དོ་བོད་མིའི་སྤྱི་མཐུན་ཚོགས་པས་ཇི་ལྟར་གསོལ་འདེབས་བྱས་པ་ལྟར་གོང་ས་མཆོག་གིས་ནང་ཆོས་ངོ་སྤྲོད་དང་བཀའ་གདམས་དགེ་བཤེས་གླང་རི་ཐང་པས་མཛད་པའི་བློ་སྦྱོང་ཚིག་བརྒྱད་མའི་གསུང་ཆོས་གནང་བ་རེད།
ད་བརྒྱད་པ་དེ་དེ་དག་ཀུན་ཀྱང་ཆོས་བརྒྱད་ཀྱི་རྟོག་པའི་དྲི་མས་མ་སྦགས་ཤིང་ཆོས་ཀུན་སྒྱུ་མར་ཤེས་པའི་བློས་ཞེན་མེད་འཆིང་བ་ལས་གྲོལ་ཤོག་ཟེར་ནས། ད་འཇིག་རྟེན་ཆོས་བརྒྱད་ཀྱི་བློ་དང་མ་འདྲེས་པར་བྱ་ཅིག་གསུངས། ཨེ་ནི་ཆོས་ཀུན་སྒྱུ་མར་ཤེས་པའི་བློས་ཟེར་ཡ་དེ། ད་ད་གིན་ཡང་དག་སྟོང་ཉིད་ལྟ་བའི་དགག་བྱ། ཇི་ལྟར་སྣང་བ་ནང་བཞིན་གྲུབ་མེད་པ་གཅིག་གིས། སྣང་བ་ལྟར་དུ་གྲུབ་པ་དེ་ཁེགས་པའི། ཉམས་མྱོང་སྐྱེ་ཡོང་དུས་ཙང་ནས་ཉམས་མྱོང་ཡོད་བསྡད་མཁན་གཅིག་ལ་ཨེ་ནི། རྗེས་ཐོབ་སྐབས་དེར་ཡ། དཔེར་ནང་གི་མྱོང་བ་ཡིན་ནའི་རེད་ཕྱིའི་གཅིག་གིས་གཟུགས་སྒྲ་ལ་སོགས་པ་གང་དང་གང་ཡིན་ནའི་དེའི་དེ་དོན་གྱི་ངོས་ནས་ཡོད་པ་ཞིག་སྣང་ཡོང་དུས་ཙང་ནས་འོ་ད་སྣང་བ་ལྟར་དུ་གྲུབ་མེད་བསམ་པ་གཅིག་གིས་སྣང་ཡང་མི་བདེན་པ་སྒྱུ་མ་ལྟ་བུ་མཐོང་བསྡད་ཡོང་གི་ཡོད་རེད།
གསུང་ཆོས་གྲུབ་ནས་དུས་ཚོད་གཅིག་ལྷག་གི་རྗེས་གོང་ས་མཆོག་གིས་བྱམས་བརྩེ་དང་བློ་གྲོས་འཕེལ་བའི་ཤེས་ཡོན་སྤྲོད་པ་ཞེས་པའི་བརྗོད་གཞིའི་ཐོག་མང་ཚོགས་ལ་གཏམ་བཤད་གནང་ཡོད། དེ་ཡང་ཐོག་མར་གྲོང་ཁྱེར་སྦོལ་ཌར་ནང་དུ་ཡོད་པའི་ཁོ་ལོ་ར་དོ་གཙུག་ལག་སློབ་ཆེན་གྱི་སློབ་སྤྱི། Phil DiStefano། ཡིས་གོང་ས་མཆོག་ལ་དགའ་བསུའི་གསུང་བཤད་གནང་སྟེ། གཙུག་ལག་སློབ་གྲྭ་ཆེན་མོ་འདིའི་སློབ་ཕྲུག་གི་སྒྲིག་འཛུགས་ནི་གོང་ས་མཆོག་འདིར་གདན་འདྲེན་བྱེད་མཁན་ཞིག་ཡིན་ཞེས་གསུངས་ཡོད།

Religion Also Is Causing Some Divisions། གོང་ས་མཆོག་གིས་ཆོས་ལུགས་ཀྱིས་ཀྱང་མཚམས་རེར་འགལ་ཟླ་བཟོ་བ་དང་དེ་ལས་ལྷག་པའི་མི་གསོད་ཁྲག་སྦྱོར་གྱི་དོན་རྐྱེན་ཀྱང་སློང་བ་རེད། མི་དེ་དག་ལ་ཁོ་ཚོའི་ཆོས་ལུགས་དེར་དད་མོས་ཡོད་སྲིད་མོད། ཁོ་ཚོར་བཟང་སྤྱོད་ཀྱི་རྩ་འཛིན་མེད་པ་ནི་མངོན་གསལ་དོད་པོ་རེད་ཅེས་གསུངས་ཡོད། ྋགོང་ས་མཆོག་གིས་དེ་བཞིན་དུ་ཡ་རབས་བཟང་སྤྱོད་ནི་ཤེས་རིག་སློབ་གསོའི་མ་ལག་གི་ནང་དུ་བཅུག་སྟེ། གཞོན་སྐྱེས་རྣམས་ལ་སློབ་གསོ་གཏོང་རྒྱུ་གལ་ཆེན་པོ་ཡིན་ཞེས་གསུངས་ཡོད། ཐེངས་འདིར ྋགོང་ས་མཆོག་གྲོང་ཁྱེར་སྦོལ་ཌར་ནང་དུ་གདན་འདྲེན་བྱེད་མཁན་ནི་ཁོ་ལོ་ར་དོ་བོད་མིའི་སྤྱི་མཐུན་ཚོགས་པ་དང། ཁོ་ལོ་ར་དོ་གཙུག་ལག་སློབ་ཆེན་གྱི་སློབ་ཕྲུག་གི་སྒྲིག་འཛུགས་གཉིས་གཙོ་བོ་ཡིན་པ་རེད། གོང་ས་མཆོག་གི་གསུང་བཤད་ཀྱི་སྔ་གཞུག་གཉིས་ཀར་མི་མང་ལ་ཡིག་ཐོག་དང་ངག་ཐོག་གཉིས་ཀ་ནས་དྲི་བ་གཏོང་བའི་གོ་སྐབས་སྤྲད་པ་དང། ངག་ལྐུགས་པ་ཞིག་གིས་ཀྱང་གོང་ས་མཆོག་ལ་དྲི་བ་བཏང་ཞིང། ང་ཁྱེད་ལ་དགའ་བོ་ཡོད་ཞེས་པའི་ཚིག་དེ་ངག་ལྐུགས་པའི་ལག་བརྡའི་ནང་དུ་ཇི་ལྟར་སྟོན་དགོས་པ་གོང་ས་མཆོག་ལ་བསླབས་པ་རེད། ད་གོང་ས་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གྱི་ལོར་གྲོང་ཁྱེར་སྦོལ་ཌར་ནང་དུ་ཕེབས་མྱོང་བ་དང་དེའི་སྔོན་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་གི་ལོར་ཡང་གྲོང་ཁྱེར་འདིའི་ནང་དུ་ཕེབས་ཏེ་ད་ཚོགས་ཁང་འདི་གི་ནང་དུ་ཡང་མང་ཚོགས་ལ་གཏམ་བཤད་གནང་ཡོད་པ་རེད། གཟའ་པ་སངས་ཀྱི་ཉིན་ཏེ་དེ་རིང་གི་ཉིན་མོ་འདི་ལ་གོང་ས་མཆོག་གིས་ས་གནས་ཀྱི་བོད་རིགས་སྤྱི་མཐུན་ཚོགས་པ་ལ་དམིགས་བསལ་གྱི་བཀའ་སློབ་སྩལ་རྒྱུ་ཡིན་པ་རེད། ཨ་རིའི་རླུང་འཕྲིན་ཁང་གི་པད་མ་རྡོ་རྗེ་ཡིས་གྲོང་ཁྱེར་སྦོལ་ཌར་ནང་གི་ཁོ་ལོ་ར་དོ་གཙུག་ལག་སློབ་གྲྭ་ཆེན་མོའི་ཚོགས་ཁང་གི་ནང་ནས་གནས་ཚུལ་འདི་སྤེལ་བ་ཡིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་ཕྱོགས་གང་དུ་ཆིབས་སྒྱུར་གནང་ཡང་ས་གནས་ལ་ཡོད་པའི་བོད་པ་ཚོས་མཇལ་ཁ་བཀའ་སློབ་གསོལ་འདེབས་ཞུ་གི་འདུག་པ་དང། གོང་ས་མཆོག་གིས་བོད་མི་མང་རྣམས་ལ་བདེ་པོ་དང་སྐྱིད་པོ་བྱ་བར་བཀའ་སློབ་གནང་ཡག་དང། བོད་པའི་གསར་སྐྱེས་གཞོན་སྐྱེས་ཚོ་གཙོ་བོར་བྱས་པའི་ཕྱི་ནང་གི་མི་མང་རྣམས་ལ་བོད་པ་ཟེར་བའི་མི་རིགས་སུ་ཡིན་པ་དང་གང་ཡིན་པ། དེའི་རིག་གཞུང་དང་ངོ་བོ་གང་ཡིན་པ་གཞན་དང་མི་འདྲ་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་གང་ཡོད་པ་སོགས་ཞིབ་ཅིང་ཕྲ་བ་ཐུགས་བརྩེ་བ་ཆེན་པོའི་ངང་དུ་འགྲེལ་བཤད་བསྐྱོན་གནང་པ་ཞིག་རེས་གཟའ་ལྷག་པའི་ཉིན་ཨ་རིའི་སོལ་ལེ་གྲོང་ཁྱེར་དུ་བྱུང་བ་གཤམ་ལ་བཅར་འདྲི་ཞུ་གི་ཡིན། ཡུ་ཐཱ་ནི་ཨ་རིའི་ནུབ་རྒྱུད་མངའ་སྡེ་ཞིག་ལ་བརྩིས་པ་དང་དེའི་རྒྱལ་ས་སོལ་ལེ་གྲོང་ཁྱེར་ནི་བོད་ཀྱི་རྒྱལ་ས་ལྷ་ས་ལྟར་རི་བོས་མཐའ་བསྐོར་ཞིང་ལུང་པ་དེར་བོད་པ་ཐོག་མ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་སླེབས་འབྱོར་བྱུང་འདུག་རྗེས་སུ་སྤྱི་ནོར་གོང་ས་ཏཱ་ལའི་བླ་མ་མཆོག་གིས་བོད་འབངས་དུད་ཚང་གཅིག་སྟོང་ཐམ་པ་ཡར་ཐོན་ཅན་གྱི་རྒྱལ་ཁབ་ཨ་རིར་གཞིས་ཆགས་ལ་བཏང་གནང་པའི་ལས་འཆར་སོགས་ནས་ད་ཆ་དེ་རུ་བོད་པ་ཉིས་བརྒྱ་བདུན་ཅུ་ལྷག་འདུག། རྒྱལ་ས་དེ་ན་ཡོད་པའི་མངའ་སྡེའི་གཙུག་ལག་སློབ་གྲྭ་ཆེན་མོ University of Utah དང Utah བོད་ཀྱི་ཐེབས་རྩ་ཚོགས་པ་བཅས་ཀྱིས་ཆིབས་བསྒྱུར་གདན་ཞུ་སྒྲོན་ཅིང་གཟའ་འཁོར་འདིར་གོང་ས་མཆོག་གྲོང་ཁྱེར་དེར་ཆིབས་བསྒྱུར་གནང་བ་དང། རྫོང་དང་གྲོང་ཁྱེར་སྤྱི་ཁྱབ་གཙོས་པའི་དཔོན་རིགས་ཁག་ཅིག་དང་བོད་མི་མང་གི་བྱང་ཨ་མི་རི་ཀའི་སྤྱི་འཐུས་ཕྱག་མཛོད་ཚང་པད་མ་ལགས་སོགས་ཀྱིས་གནམ་ཐང་དུ་ཕེབས་བསུར་བཅར་ནས་གདན་འདྲེན་ཞུས་སྐབས་སྐུའི་བཞུགས་གནས་མགྲོན་ཁང་དུ་ས་གནས་དང་ཕྱོགས་མཐའ་ཁག་ནས་བཅར་བའི་བོད་མིས་ལག་ཏུ་བོད་དང་ཨ་རིའི་རྒྱལ་དར་ད་དུང་གོང་ས་མཆོག་ལ་འཚམས་འདྲི་སྨོན་འདུན་གྱི་འབོད་ཚིག་འཁོད་པའི་འཕྲེད་དར་དང། མེ་ཏོག་མཇལ་དར་སོགས་ཁྱེར་ནས་ཕེབས་བསུར་བཅར་ཞིང། གོང་ས་མཆོག་གིས་ཕེབས་འཕྲོ་ནས་ཞབས་བཅགས་མ་ཐག་མི་མང་ལ་ཐུགས་རྗེ་ཆེན་པོས་མཇལ་འཕྲད་གནང་སོང། མངའ་སྡེའི་སྲིད་སྐྱོང་སྐུ་ཞབས Gary Herbert ཀྱིས་གཟའ་མིག་དམར་ཉིན་དགུང་གོང་ས་མཆོག་ལ་གསོལ་སྟོན་ཕུལ་བ་དང། དེ་རྗེས་གོང་ས་མཆོག་གིས་ཡུ་ཊཱ་གཙུག་ལག་སློབ་གྲྭར་སྐྲན་ནད་ཀྱི་ནད་པ་དང་གསོ་བྱེད་པ་སོགས་ལ་མཇལ་འཕྲད་དང། དེའི་རྗེས་སུ་བརྗོད་གཞི་སྙིང་རྗེ་དང་ཀུན་ཁྱབ་ཀྱི་འགན་འཁྲི་ཞེས་པའི་ཐད། མང་ཚོགས་ལ་བཀའ་སློབ་གནང་སྐབས་གྲོང་ཁྱེར་དེ་རང་མ་ཟད་ལྷོ་ཨ་མེ་རི་ཁ་ཁུལ་གྱི་ས་ཕྱོགས་གཞན་ནས་ཕེབས་པའི་མི་ཁྱོན་ཁྲི་ཚོ་བརྒལ་བའི་ཞལ་མཇལ་གསུང་མཇལ་ལ་བཅར་ནས་ཕོ་མོ་རྒན་གཞོན་ཀུན་གྱིས་འགྲོ་བ་མི་ང་ཚོའི་ཁྲོད་དུ་གང་ཉིད་ལྟ་བུ་ཡོད་པར་ཡི་རངས་ཀྱིས་བཀའ་དྲིན་ཆེ་ཞེས་དང་སྤྲོ་སེམས་འཁོལ་བའི་རྣམ་འགྱུར་མང། གཟའ་ལྷག་པའི་སྔ་དྲོ་ཇི་ལྟར་གསོལ་འདེབས་ཞུས་པ་ལྟར་ཡུ་ཊཱ་བོད་པའི་སྤྱི་མཐུན་ཚོགས་པའི་ཚོགས་ཁང་གསར་པར་ཆིབས་བསྒྱུར་གནང་ཞིང། བོད་པ་ཚོས་བཀྲ་ཤིས་ཞོལ་པ་དང་ཕྱེ་མར་ཆང་ཕུད་སོགས་ཕུལ་ཏེ་གདན་འདྲེན་ཞུས་སྐབས་གོང་ས་མཆོག་གིས་ཐོག་མར་མཆོད་ཁང་དུ་གནས་གཟིགས་ལ་ཕེབས་ཏེ་པཎ་གྲུབ་བཅུ་བདུན་གྱི་སྐུ་ཐང་ཞིག་གནང་བ་དང། ཇི་ལྟར་གསོལ་བ་བཏབ་པ་བཞིན་ཚོགས་ཁང་ལ་རབ་གནས་ཀྱི་ཐུགས་སྨོན་མཛད་ཅིང། དེ་རྗེས་ས་གནས་དེའི་བོད་པ་དང་དེ་བཞིན་ས་ཕྱོགས་གཞན་ནས་བཅར་མཁན་བོད་པ་མ་ཚད། Salt Lake རྫོང་གི་སྤྱི་ཁྱབ་དང་ཨ་རིའི་གྲོས་ཚོགས་འཐུས་མི་དང་གཞུང་ཞབས། བོད་དོན་རྒྱབ་སྐྱོར་བ་ཕྱི་རྒྱལ་མི་སྣ་སོགས་ཀྱིས་ཡོངས་སུ་བཀང་པའི་ཚོམས་ཆེན་དུ་ཕེབས་ལམ་གྱི་ཟུར་གཡས་གཡོན་གཉིས་ལ་ཡོད་པའི་སེར་སྐྱ་རྒན་གཞོན་རྣམས་ལ་རེ་རེ་བཞིན་བྱམས་སྐྱོང་ཆེན་པོས་ཕྱག་བཏང་པ་སོགས་གནང་ནས་ཆིབས་བསྒྱུར་གནང་འཕྲལ་བོད་པའི་ཕྲུ་གུ་ཚོས་གླུ་དབྱངས་ཀྱི་དགའ་བསུ་ཕུལ་བ་དང། ཡུ་ཊཱ་བོད་པའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་ན་གཞོན་བློ་བཟང་ཚེ་རིང་ལགས་ཀྱིས་ས་གནས་བོད་པའི་གནས་སྟངས་ངོ་སྤྲོད་དང་ལས་བསྡོམས་སྙིང་བསྡུས་ཤིག་སྙན་སེང་སྒྲོན་པའི་སྐབས་ཤེས་རྟོགས་བྱུང་བར། ཞབས་ཞུ། དེང་འདིར་བོད་མི་ཁྱིམ་ཚང་བདུན་ཅུ་ནང་མི་གྲངས་རྒན་གཞོན་བསྡོམས་ཉིས་བརྒྱ་བདུན་ཅུ་དོན་གཉིས་ཡོད། དེའི་ཁོངས་ན་ཤོད། དེའི་ཁོངས་ནས་གཞོན་སྐྱེས་བཅུ་གཉིས་མཐོ་སློབ་ནང་རིག་གནས་འདྲ་མིན་དང་དེ་མིན་སློབ་གྲྭ་ཆེ་ཆུང་ཁག་ནང་སློབ་ཕྲུག་སུམ་ཅུ་སོ་བརྒྱད་སློབ་སྦྱོང་བྱེད་བཞིན་ཡོད། ས་གནས་མི་མང་ཚང་མས་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཡིད་ཆེས་ཀྱིས་བཀའ་དགོངས་དང་ལེན་ཞུས་ཤིང། དེའི་རྗེས Salt Lake རྫོང་གི་སྤྱི་ཁྱབ་སྐུ་ཞབས Ben McAdams གྱིས་གོང་ས་མཆོག་ལ་ཞོགས་པ་བདེ་ལེགས་བཅས་པའི་འཚམས་འདྲི་དང་ཡུ་ཊཱའི་ནང་གི་བོད་པ་རྣམས་ལ

ད་འདི། ང་རང་བོད་པ་ནང་ཚགས་ཀྱི་ཅིག་ཁྲབ་བྱ་ཞིག་མ་གཏོགས་འཛམ་བུ་གླིང་སྤྱི་ལ་ཡ། ཅིག་ཕན་ཐོགས་ཆེ་ཆ་ཁེ་མི་འདུག་ག། རེ་བ་ཡ།
བོད་ཀྱི་མི་རིགས་ཚོས་རིགས་ལམ་གྱི་ཤེས་རྒྱ་སྤེལ་དགོས་པའི་ལམ་སྟོན་ངང་བོད་པའི་མི་རིགས་ཀྱི་ངོ་བོ་ཐུག་སའི་རིག་གཞུང་རིག་གཞུང་ཟེར་བ་དེ་ག་རེ་ཡིན་པ་ཞིབ་ཅིང་ཕྲ་བ་ཐུགས་རྗེ་ཆེན་པོས་ངོ་སྤྲོད་གནང་པ་དང། བྱས་ཙང་ང་ཚོའི་ད་རིག་གཞུང་ཟེར་བྱ་ནི། རྩ་བ་ཐུག་ས་འདི། ཕལ་ཆེར། སངས་རྒྱས་པའི་ཆོས། དེའི་ནང་ཚན་ནས།
ཆོས་ཆོས་ཟེར་བ་གང་ཡིན་པ་བདེན་བཞི་བདེན་གཉིས་སྐྱབས་འགྲོ་བཅས་པ་ཞིབ་ཅིང་ཕྲ་བ་འགྲེལ་བཤད་སྐྱོན་གནང་ནས། འོ་ད། བསྟན་པ་ཟེར་དེ། སེམས་རྒྱུད་ལ་གོ་བ་རེད་མ་གཏོགས་ཕྱི་ལོགས་ལ་ཡ། ཅིག་སྐུ་གསུང་ཐུགས་རྟེན་བཞེངས་བཞེངས་པ་ཞིག་ཕན་གྱི་ཡོད་མ་རེད། ལུས་ཅི་ལྟ་བཞིན་དུ་གྲུབ་ཚོགས་གཞི་ཅན་པས་ལ། གྱི་བོད་པའི་དམ་པའི་ཆོས་དང་རིག་གཞུང་དེ། འདྲ་འདྲའི་ནང་མི་འདྲ་བའི་ཁྱད་ཆོས་ཇི་ལྟར་ཡིན་པ་དང། དེའི་ནང་གསེས་རྣམས་ཞིབ་ཅིང་ཕྲ་བ་ངོ་སྤྲོད་གནང་ནས་ས་ག་ཟླ་བ་ཕྱི་མའི་བོད་ཚེས་བཅུ་བདུན་གྱི་ཉིན་དེར་ཡུ་ཊ་བོད་པའི་སྤྱི་མཐུན་ཚོགས་པའི་སྤྱི་ཁང་ལ་ཆིབས་བསྒྱུར་དང་པོ་དེའི་སྐབས་དེར་འཛོམས་སྐལ་ལྡན་རྣམས་ལ་སེམས་བསྐྱེད་དང་ཐུབ་པའི་གཟུངས་སྔགས་སྒྲོལ་མའི་གཟུངས་སྔགས་སོགས་པའི་ལུང་གནང་བ་དང། ད་དུས་ད་ནས་བཟུང་ཅིག་འོ་ད། དངོས་སུ་ཕན་ཐོགས་བྱེད་ཐུབ་པ་ཅིག་ག་པར་ཡོད་ནའང་ངས་མི་ལ་ཕན་ཐོགས་བྱེད།

འཕྲུལ་ལས་བཅས་ཀྱི་རིག་གནས་འབྲེལ་བའི་ཨིན་སྐད་དུ Bio Engineering ཟེར་བའི་ཆེད་དོན་སློབ་སྦྱོང་ལ་ཡོད་པ་རིན་ཆེན་ཕུན་ཚོགས་ལགས་ཀྱིས། འགྲོ་བ་རིགས་དྲུག་ཆ་ཚང་ལ་ཕན་ཡོན་དེ་ནང་ཆོས་དེ་ཡིན་པ་དང་ནང་ཆོས་དེ་དངོས་གནས་ང་ཚོ་གཞོན་སྐྱེས་ཚོས་ཅིག་རིག་པ་བཏང་ནས་ལག་ལེན་བསྟར་ཐུབ་ཡ་ད་ཅིག་གཞན་ཅིག་མང་པོ་ཞིག་ཤེས་མ་ཐུབ་ན་ཅིག Basic ཏོག་ཙམ་ང་རང་ཚོ་ཤེས་ཐུབ་ན་དེ་དངོས་གནས་མ་འོངས་པ་ཡིན་ན་ཅིག་ཕན་ཡ་ཅིག་ཆགས་ཀྱི་ཡོད་གསུངས་གནང་སོང་ཨ་ནི་ཚོགས་ཁང་ནང་ལ། དཔེ་ཆ་དང་སྐུ་དང་དེ་འདྲས་བཞག་པ་ཙམ་གྱིས་ཅིག། བོད་པའི་རིག་གཞུང་ད་ག་ནང་བཞིན་ཆོས་ཁྱབ་ཡ་མིན་པ་དང་གཙོ་བོ་དེ་སོ་སོའི་དོ་སྣང་བྱས་ནས་སྦྱོང་བརྡར་བྱས་ནས་ཨ་ནི་ཉུང་ཟད་ཅིག་ཡིན་ན་ཤེས་ཐུབ་ཡ་ཅིག་དེ་གལ་ཆེན་པོ་ཡིན་པ་དེ་གོང་ས་མཆོག་གིས་གསུངས་གནང་སོང། ས་གནས་བོད་པའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་བློ་བཟང་བསྟན་འཛིན་ལགས་ཀྱིས་གསུངས་པར།
བོད་པའི་དོན་ལ་ཡ་གཅིག་མུ་མཐུད་ནས་ད་ང་ཚོ་གཞོན་སྐྱེས་ཚོ་དཀའ་ལས་བརྒྱབ་དགོས་རེད་གཞོན་སྐྱེས་དམིགས་བསལ་གྱི་གཞོན་སྐྱེས་ཚོ་ལ་དེ་དུས་བཀའ་སློབ་ཕེབས་སོང། ད་འདི་ཨ་ནི་ཆུང་ང་ཚོ་ལ་བཀའ་སློབ་དེ་ཕལ་ཆེར་ཡག་པོ་ཚུད་ཡོད་བསམ་འདུག་ཆུང་ང་ཚོ་ལ་ད་ག་ནང་བཞིན་ང་ཚོ་རྒན་པའི་ཕྱོགས་ནས་ནས་ཅིག་མུ་མཐུད་ནས་དངོས་གནས་ཁོ་རང་སེམས་ནང་ལ་སྙིང་སྟོབས་དང་དངོས་གནས་སེམས་ནང་ལ་རང་བཞིན་གྱི་ཚོར་བ། ང་ནི་མིག་ཆུ་ཤོར་བྱས་གང་འདྲ་བསྡད་ལ་ཡང་དངོས་གནས་ཁོ་རང་གི་བཀའ་སློབ་དེ་ངས་གང་ཐུབ་ཐུབ་ཅིག་བརྒྱ་ཆ་བརྒྱ་ཐམ་པ་སྒྲུབ་མ་ཐུབ་ནའང་ང་རང་སེམས་ནང་གང་ཐུབ་ཐུབ་ཅིག་བྱེད་དགོས་ཡ་བསམ་པའི་ཚོར་བ་དེ་འདྲ་ཞིག་བྱུང་སོང་ལགས།
ད་དུང་དེ་ཉིད་གོང་ས་མཆོག་གིས་ཡུ་ཊའི་ཡེ་ཤུའི་ཆོས་བརྒྱུད Latter Day Saints ཞེས་པའི་ཆོས་དཔོན་རྣམས་དང་མཇལ་འཕྲད་གནང་འདུག། ད་རེས་ཨ་རིར་ཆིབས་བསྒྱུར་འདིའི་སྐབས་གོང་ས་མཆོག་གིས་ཨ་རིའི་ནང་གི་ཝེད་ནམ་ནང་པ་ཚོ་ལ་ཆོས་འབྲེལ་ཞིག་དང་ཁོང་རྣམ་པའི་དགོན་པ་གསར་པ་ཞིག་དབུ་འབྱེད་གནང་བ་གཤམ་ལ་སྤྱན་འདྲེན་ཞུ་གི་ཡིན། ཕྱི་ཚེས་བཅོ་བརྒྱད་རེས་གཟའ་སྤེན་པའི་སྔ་དྲོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་རིའི་ནུབ་རྒྱུད་མངའ་སྡེ California ལྷོ་རྒྱུད་གྲོང་ཁྱེར Westminster ནང་དུ་ཝེད་ནམ་གྱི་མི་སྡེའི་དགོན་པ་གསར་པ Dieu Ngu ལྷ་ཁང་ཞུ་བ་ཞིག་ཏུ། རང་གཞན་གཉིས་ཀར་ཕན་རླབས་ཅི་ཆེ་བསྒྲུབ་པའི་ལམ་སྙིང་རྗེའི་སྟོབས་ཞེས་པའི་བརྗོད་གཞི་ཞིག་གི་ཐད་མང་ཚོགས་ལ་བཀའ་སློབ་གནང་བ་དང། ཨ་རི་བ་ཝེད་ནམ་མི་རྒྱུད་གཙོ་བོར་གྱུར་པའི་དད་ལྡན་པ་སྟོང་ཚོས་སྔ་དྲོའི་ཆུ་ཚོད་ལྔ་པ་ཙམ་ནས་བཅར་ཞིང་དེ་ཉིན་ས་དེ་ཁུལ་ཉི་མ་ཧ་ཅང་ཚ་པོ་བསྟན་པའི་ཉིན་ཞིག་འཁེལ་ཀྱང་སེར་སྐྱ་རྒན་གཞོན་ཕོ་མོ་སྟོང་ཕྲག་གིས་དགའ་དད་གུས་པ་ཆེན་པོས་བཀའ་སློབ་གསན་གྱི་འདུག། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐོག་མར་ཚང་མ་འགྲོ་བ་མི་གཅིག་པ་ཡིན་པ་དང་ཚེ་སྲོག་གི་མགོ་མཇུག་བར་གསུམ་ལ་བྱམས་བརྩེ་ཧ་ཅང་གལ་ཆེན་པོ་ཡིན་ཀྱང། སྐྱེ་འཆིའི་བར་གྱི་དུས་དེར་ཕྱི་དངོས་པོ་སོགས་ཀྱི་རིན་ཐང་ཅི་ཆེ་འཛིན་ཏེ། ཡང་ཡང་ཁོང་ཁྲོ་ཕྲག་དོག་ང་རྒྱལ་ཞེ་སྡང་སོགས་པའི་ཁྲོད། བྱམས་བརྩེ་དང་སྙིང་རྗེ་སོགས་ནང་སེམས་རྒྱུད་འདུལ་བའི་རིན་ཐང་གལ་ཆེན་ཁག་གི་གལ་གནད་བརྗེད་པའི་གནས་སྟངས་ཡོང་གི་ཡོད་པ་ཞིག་ཀ་ནས་དབུ་བཙུགས་ཏེ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐོག་མར་ཆོས་འཁོར་བསྐོར་བའི་དུས་ནས་བོད་དང་ཝེད་ནམ་སོགས་པའི་ཕྱོགས་སུ། སངས་རྒྱས་ཀྱི་བསྟན་པའི་འཕེལ་རིམ་གྱི་ངོ་སྤྲོད་ཟབ་མོ་དང། བདེན་བཞི་དང་བདེན་གཉིས་སྐོར་སོགས་ངོ་སྤྲོད་ཧ་ཅང་ཟབ་མོ་གནང་ཞིང། ཀུན་ལ་ནང་སེམས་རྒྱུད་འདུལ་བའི་རྩ་འཛིན་རྣམས་ཀྱི་ཐད་ཀུན་གྱིས་དོ་སྣང་གནང་བ་དང་གཞན་ལ་སྤེལ་བ་སོགས་ལམ་སྟོན་གནང་སོང། California ནི་ཨ་རིའི་ནང་དུ་ཝེད་ནམ་གྱི་མི་རྒྱུད་མང་ཤོས་ཡོད་ས་ཞིག་ལ་ངོས་འཛིན་འདུག་མངའ་སྡེ་འདིའི་ནང་ཝེད་ནམ་གྱི་མི་རྒྱུད་ས་ཡ་གཅིག་མན་ཙམ་འཚོ་བ་བྱེད་ཀྱི་འདུག།
རྒྱ་ཆེར་ནང་པའི་རྒྱལ་ཁབ་ཞིག་ཡིན་པའི་ཝེད་ནམ་ནས་སླེབས་པའི་མི་རྒྱུད་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཧ་ཅང་དད་གུས་ཞུ་གི་འདུག་དཔེར་ན་ཁྲི་སྟི་ལྟ་བུ་ཡིན་ན་དམ་པའི་ཆོས་ཀྱི་བླ་མ་དགེ་རྒན་ཞིག་བཙལ་བཞིན་ཡོད་པའི་སྐབས་ཡིན་པ་དང ྋགོང་ས་མཆོག་གི་མཚན་སྙན་ཐོས་ཏེ་ད་རེས་ཐེངས་དང་པོར་བཅར་རྒྱུ་ཡོད་པ་དང་སློབ་སྦྱོང་བྱ་རྒྱུའི་འདུན་པ་ཡོད་པ་སོགས་གསུངས་ཀྱི་འདུག། གྱི་ཨི་རན་གྱི་བརྙན་འཕྲིན་ལས་རིམ་གཙོ་སྐྱོང་གནང་མཁན་ཞིག་གིས། ཁོང་རང་ཡེ་ཤུ་ཡིན་ཀྱང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྙིང་རྗེ་དང་བྱམས་བརྩེ་དར་སྤེལ་བཏང་སྟངས་ཀྱི་མཛད་པ་དེར་ཡི་རངས་ཀྱིས་གང་ཉིད་ཀྱི་བཀའ་ཡི་སྐོར་ཧྥ་ར་སི་སྐད་ཀྱི་བརྙན་འཕྲིན་ལེ་ཚན་བཟོས་ཏེ་སྤེལ་རྒྱུ་ཡིན་པ་སོགས་གསུང་གི་འདུག། རེས་གཟའ་ཉི་མ་དེ་ས་ག་ཟླ་བ་ཕྱི་མའི་བོད་ཚེས་བཅུ་བཞི་ཉིན། ཝེད་ནམ་གྱི་ནང་པའི་དགོན་པ་གསར་པ་དེ་སྔ་དྲོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གདན་ཞུས་ཀྱིས་གང་ཉིད་ཀྱི་ཕྱག་ནས་དབུ་འབྱེད་གནང་སོང། དགོན་པའི་མཚན་ལ། Chua Dieu Ngu ཞུ་བ་དང། སྡེ་ཁུལ་གྱི་ཆབ་སྲིད་ལ་སོགས་པའི་གནད་ཡོད་མི་སྣ་དང་ཨ་རི་བའི་ཝེད་ནམ་མི་སྡེ་གཙོ་བོར་གྱུར་པའི་མི་མང་སྟོང་ཚོས་དགའ་དད་གུས་པ་ཆེན་པོས་རྟེན་འབྲེལ་དང་མཇལ་ཁར་བཅར་སོང། ལྷ་ཁང་དབུ་འབྱེད་ཀྱི་དར་སྐུད་ཞལ་ཕྱེས་པའི་རྟེན་འབྲེལ་གྲུབ་པ་དང་ཝེད་ནམ་དང་ཀོ་རི་ཡ་རྒྱ་རིགས་བོད་པ་སོགས་པའི་སངས་རྒྱས་པའི་རྗེས་འཇུག་པའི་དགེ་འདུན་པ་རྣམས་གོང་ས་མཆོག་དང་ལྷན་རྒྱས་ལྷ་ཁང་གི་ནང་དུ་ཕེབས་ཏེ་ཤེས་རབ་སྙིང་པོ་དང་ལམ་གྱི་རིམ་པའི་སྨོན་ལམ་སོགས

ཉེ་སྔོན་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་དགུ་ཉིན་དགུང་གྲངས་བརྒྱད་ཅུ་གྱ་བདུན་ཐོག་དགོངས་པ་ཆོས་དབྱིངས་སུ་ཐིམ་པའི་ཚུལ་བསྟན་ཏེ་ཞག་བཞི་བཅུ་ཞེ་དགུའི་དགོངས་རྫོགས་མཆོད་འབུལ་གནང་འདུག་ཐོག་མར་སྔ་ཐོག་རྡོ་རྗེ་རྣལ་འབྱོར་མའི་ཆོ་ག་དང་དེ་རྗེས་གསོལ་ཚོགས་ཕུལ་རྗེས་ཕུན་ཚོགས་ཕོ་བྲང་གི་འཁོན་གདུང། གྲུབ་པའི་དབང་ཕྱུག། སྐྱབས་མགོན་གོང་མ་འཇིགས་བྲལ་བདག་ཆེན་རྡོ་རྗེ་འཆང།
ཁོང། ཨ་བྷི་ཀིར་ཏི་རིན་པོ་ཆེ་དང་ཨ་སངྒ་རིན་པོ་ཆེ་ཨ་བྷ་ཡ་རིན་པོ་ཆེ་རྣམས་ནས་བདག་ཆེན་རྡོ་རྗེ་འཆང་དམ་པ་དེ་ཉིད་ཀྱི་རྣམ་ཐར་ངོ་སྤྲོད་གནང་བ་དང། དེ་རྗེས་འཁོན་གདུང་དང་བདག་མོ་རྣམ་པ་དང་དད་ལྡན་པ་མི་མང་རྣམ་པས་སྐུ་གདུང་ལ་མཇལ་དར་བསྒྲོན་ནས་མཇལ་ཁ་དང་ཐུགས་སྨོན་མཛད་པ་དང། ཉིན་རྒྱབ་འབུམ་ཚོགས་མཆོད་འབུལ་སོགས་གནང་འདུག། ཨ་རིའི་རྒྱང་སྲིང་ཁང་གི་རེས་གཟའ་པ་སངས་ཉིན་བརྙན་འཕྲིན་དང་རླུང་འཕྲིན་གཉིས་ཐད་ནས་བོད་ལ་ཐད་ཀར་རྒྱང་སྲིང་ཞུས་པའི་ཀུན་གླེང་ལེ་ཚན་གྱི་གསར་འགྱུར་ཕྱོགས་བསྡུས་སྙན་སྒྲོན་ཞུས་ཚར་བ་ཡིན། བོད་ཕྱི་ནང་གཉིས་དང་འཛམ་གླིང་གི་སྐབས་འབྲེལ་གནས་ཚུལ་རྣམས་བོད་ཀྱི་སྔ་དྲོ་དང་ཉིན་གུང་མཚན་མོ་བཅས་ལ། འདི་ག་ཨ་རིའི་རྒྱལ་ས Washington ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རླུང་འཕྲིན་བརྒྱུད་བཅས་གནས་ཚུལ་རྣམས་བོད་ལ་ཐད་ཀར་ཉིན་ལྟར་རྒྱང་བསྲིངས་ཞུ་གི་ཡོད་པས་ལྷན་རྒྱས་ཚོས་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་དྲ་རྒྱ www ཚེག voa tibetan ཚེག com བརྒྱུད་དེ་རྣམ་པ་ཚོ་ཚང་མས་འཛམ་གླིང་གི་ས་ཕྱོགས་གང་ས་ནས་འདི་གའི་རྒྱང་བསྲིངས་ཁག་དུས་ཀུན་ཏུ་གསན་རྒྱུ་དང་གཟིགས་རྒྱུ་ཡོད།